དང་ཆེས་ཕྲ་བ་དེ་ཚོ་བྲལ་ཏེ་ཨེ་ནི་བག། གི་ཉམས་མྱོང་རུ་སྐྱེས་ནས་པའི་བྱས་ནས་པའི་ངེས་པ་རྙེད་ནས་དེ་འདྲ་འདྲ་བའི་བདག་གང་དག་པའི་བདག་མེད་པའི་དོན། ཏིང་ངེ་ནི། ཨེ་ནི་ཡོངས་སུ་བཅད་ནས་དེ་འདྲ་འདྲ་བའི་བློ་དེ་བློ་དེ་བྱེད་པ་མ་ཉམས་པའི་རིང་དེ་ལ། འོག་མ་འོག་མའི་གྲུབ་མཐའི་བློས་བཞག་པའི་བདག་ཨེ་ནི་བློ་སྐྱེ་སྟངས་ཁོ་ར་བློ་མངོན་གྱུར་བ་སྐྱེ་སྟངས་མེད་པ་ལས་སྐྱེ་ཐུབ་ཡག་མེད་པ་ལས། དང། འོག་མ་འོག་མའི་ལྟ་བ་གོ་ནས། ཨེ་ནས་ཅིག་ལྟ་བ་དེ་ལ་བས་མཉམ་པར་བཞག་ནས་བསྡད་པའི་སྐབས་ལ་ཡིན་ན་ཡང། གོང་མ་གོང་མས་དགག་བྱ་ལ་རྩིས་བསྡད་ཡག་གི། ཟེར་བ་རེད་ད། གང་ལྟར་ཨེ་ནས་དེ་འདྲས་ཀྱི་ད་དགག་བྱ་དེར་ཞེན་པའི་བློ་ཅིག་སྐྱེ་ཐུབ་ཀྱི་ཡོད་རེད། རེད་བ། དཔེར་ན་སེམས་ཙམ་པའི་འདོད་པ་ནང་བཞིན་གྱི་གཟུང་འཛིན་གཉིས་སྟོང་གི་དེ་ཁོ་ན་ཉིད་བྱས་ནས། ཨེ་ནས་གཟུང་འཛིན་རྫས་ཐ་དད་ཀྱིས་སྟོང་པ་ངེས་དེ་ངེས་ཅིག་ཡིན་པ་ཡིན་ན་ཡང། ཨེ་ནས་ད་ཅིག། ཨེ་ནི་འཛིན་པ་པའི་ཤེས་པ་པའི་བདེན་གྲུབ་ཏུ་ཨེ་ནི་འཛིན་ཏེ་ཨ་ཀ་ལོག་པར་ཡོང་གི་ཡོད་དོ་ཅིག། ད་ག་ནང་བཞིན་གྱི་དཔེར་ན་དབུ་མ་ཐལ་འགྱུར་བའི་གསུང་བཞིན་གྱི་དང་ཅིག་སྟོང་ཉིད་པའི་ཐ་སྙད་དུ་ཡང་རང་མཚན་ཞལ་གྱིས་མི་བཞེས་པས་ད་སྟོང་ཉིད་ཀྱི་གོ་བ་དེ་པའི་ཕྲ་ཤོས་ཆགས་ནས་ཡོང་གི་ཡོད་པ་ཡིན་དུས་དེ་ལ་ལྟོས་ན་ཉམས་རགས་པ་སོང་སྟེ་ངེད་ཀྱི་རང་རྒྱུད་པའི་དཔེར་ན་ལྟ་བ་དང་ཨེ་ནི་བློ་གནོད་མེད་ལ་སྣང་དབང་གིས་བཞག་པ་མ་ཡིན་པར་ཡུལ་རང་གི་ཐུན་མོང་མ་ཡིན་པའི་སྡོད་ལུགས་ཀྱི་ངོས་ནས་གྲུབ་པས་སྟོང་པ་ཞིག་ངེས་ཏེ་ངེད་ཀྱི་བློ་བརྗོད་པ་ཡིན་ན་ཡང་ཨེ་ནི་དེའི་བྱེད་པ་མ་ཉམས་པའི་རིང་ལ།

གོང་འོག་ཕྲ་རགས་ཀྱི་ཁྱད་པར་དེ་རིགས་ཤེས་ཐུབ་པ་ཞིག་བྱུང་བ་ཡིན་ན་ཁོ་ཞེ་དྲག་གི་ཕུགས་ཀྱི་རླབས་ཆེན་པོ་དང་ཕན་ཐོགས་ཆེན་པོ་ཡོང་གི་ཡོད་པ་རེད། ད་དེ་ནས་ང་ཚོ་མདོ་སྔགས་ང་ཚོ་སྐབས་དེའི་ལྟ་བ་བཤད་དེ་ཡང་དེ་མདོ་སྔགས་ཐུན་མོང་གི་ལྟ་བ་དེ་བཤད་ཀྱི་ཡོད་རེད། མདོ་སྔགས་ཐུན་མོང་གི་ལྟ་བ་དེ་དེ་ཡང་ང་རང་ཚོ་ཡང་ཤེས་དགོས་པ་རེད། ནོ། སྔགས་སྤྱི་དང་ལྷག་པར་བླ་མེད་དང་འབྲེལ་བའི་ཁ་ཐུག་གི་ཡང་ལྟ་བའི་རྣམ་གཞག་གཅིག་གསུང་གི་ཡོད་རེད། འོ་དེ་ཚོའི་གྲས་དེ་ཡིན་ན་ཡང་ཁོ་གཙོ་བོ་ཡུལ་ཅན་གྱི་ངོས་ནས་ཁྱད་ཞུགས་པའི་ལྟ་བ་ཞིག་ཆགས་ཡོང་བ་ཡིན་དུས་དེ་དང་ང་ཚོ་སྐབས་འདིར་བཤད་བྱ་བ་དེ་མི་འདྲ་བ་ཆགས་པ་རེད།

ཁོང་ཁྲོ་ཟས་ནས་དཔེར་ན་དཔེ་རུ་ཆ་བཞག་ན་ད་མི་དཔེར་ན་བསྟན་འཛིན་བསྟན་འཛིན་ཟེར་དེའང་མི་གཅིག་ལ་ཡ་ཨེ་བས་ཁོང་ཁྲོ་ཤུགས་ཆེན་ཟས་ཞིག་བསྡད་ཡོད་པ་ཡིན་ན། ད་ཁོང་ཁྲོ་ཟ་དུས་ཁོང་ཁྲོ་ཟ་མཁན་གྱི་ཁོང་ཁྲོ་ཁོང་ཁྲོའི་བློ་དེ་གིས་ཁོང་ཁྲོ་ཟ་སའི་ཡུལ་བསྟན་འཛིན་ཟེར་དེ་ཨ་གི་བས་གཅིག་གི་འཇུ་ས་རུ་ཡོད་བསྡད་པ་གཅིག་བསྟན་འཛིན་ཟེར་བས་མ་དགའ་ས་གཅིག་ཨེ་བས་བསྟན་འཛིན་ཟེར་ཡ་དེའི་སྟེང་ནས་བས་མི་སྡུག་པ་གཅིག་ཡིད་དུ་མི་འོང་བ་རང་གི་བློ་ལ་བས་མི་འཐད་པ་གཅིག་གིས་ཨེ་ཨ། དེ་འདྲས་ཀྱི་ཅིག་ཕི་ཀའི་ཚུགས་ཐུབ་རུ་ཕྱི་ལོགས་ལ་ཡ་ཅིག་ཤར་ཡོང་གི་འདུག་བ། ཨོ། ད་དེ་འདྲས་དེ་ལ་ཡ་དཔེ་རུ་ཆ་བཞག་ན། ཁྱོད་བསྟན་འཛིན་ལ་ཡ་ག་རེ་བྱས་ཁོང་ཁྲོ་ཟ་གི་བ་རེད། བསྟན་འཛིན་ག་པ་ཟེར་བ་རེད་ལབ་པ་ཡིན་ན། ད་དང་གནས་ལུགས་ལ་དཔྱད་ཡ་རེད། སྣང་ཙམ་དེ་ཡིས་མ་ཚིམས་པར་བསྟན་འཛིན་ཟེར་དེ་ཡ་དེ་དེ་ལུས་ལ་ཟེར་བ་རེད་དེ་སེམས་ལ་ཟེར་བ་རེད་ག་པ་ཟེར་བ་རེད་ཟེར་བ་ཅིག། ཨ་ད་བསྟན་འཛིན་ལ་ཁོང་ཁྲོ་ཟས་བསྡད་པའི་བློ་དེ་ལ་ཡ་ཁོང་ཁྲོ་ཟ་བཞིན་པའི་གནས་སྐབས་ཀྱི་བློ་དེ་ལ། ཁྱོད་ཚིག་པ་ཟ་སའི་བསྟན་འཛིན་དེ་གང་ཡང་རེད། བསྟན་འཛིན་གང་ཟེར་བ་རེད་ཟེར་ལབ་པ་ཡིན་ན། ལུས་དེ་ལ་ཟེར་བ་རེད་སེམས་དེ་ལ་ཟེར་བ་རེད་ད་གང་ཟེར་བ་རེད་ཟེར་ན། བདག་གིས་གང་ལྟར་ཁོང་ཁྲོ་ཟ་བསྡད་མཁན་གྱི་བློ་དེས་ཁ་གྱོང་པོ་བྱས་ཀྱི་འདུག་བ། ཀུན་བདག་གིས་བསྟན་འཛིན་ཟེར་ད་བདག་གིས་མ་གཞི་དཔྱད་ནས་བརྟག་དཔྱད་ནས་བསྟན་འཛིན་ཡོད་པ་འཇོག་པ་ད་མ་རེད། བློ་ལྷན་སྐྱེས་ལ་ཡང་བསྟན་འཛིན་ཟེར་བ་དེ་རང་ངོས་ནས་ཡོད་པ་ཞིག་སྣང། ཨེ་ནི་བློ་ལྷན་སྐྱེས་ལ་སྣང་བ་ད་གའི་ངང་ནས་ཨེ་ནི་དེ་ཚུགས་ཐུབ་པ་ཞིག་སྣང་བ་ནང་བཞིན་ད་དེ་ག་རང་ལ་ཡང་ཨེ་ནི། གང་སོགས་རེ་ཕུལ་གྱིས་ཡིད་དུ་མི་འོང་བ་གཅིག་གིས་ཁོའི་ནི་རྐྱེན་གཅིག་གི་དབང་ལས་ཁོ་ཡིད་དུ་མི་འོང་བ་སྒོ་ཐམས་ཅད་ནས་ཡིད་དུ་མི་འོང་གཅིག་ལ་ཡང་ནི་ཚུལ་མིན་ཡིད་བྱེད་རྣམ་རྟོག་སྒྲོ་བཏགས་ནི་ཁོང་ཁྲོ་ཟ་བསྡད་པ་ཡིན་དུས་ད་ལྟ། དེའི་བློས་བློ་དེ་གིས་རང་ངོས་ནས་ཡོད་བསྡད་པ་དེ་གཞི་བཞག་འདྲ་པོ་བྱས་ནས་རང་ངོས་ནས་ཡོད་བསྡད་པ་དེ་རྨང་རྟེན་འདྲ་པོ་དེ་བཞག་ནས་ནི་དེའི་སྒང་ལ་ཚུལ་མིན་ཡིད་བྱེད་རྣམ་རྟོག་སྒྲོ་བཏགས་བྱས་པ་དེ་ཕལ་ཆེར་གྱི་བློ་ལ་ཤར་ཡ་ཞིག་མི་འདུག་གས། ས་དེ་འདྲ་སོང་བ་ཡིན་དུས་ས་ནི་ཨ་ད་བསྟན་འཛིན་ས་ག་རེ་ཞིག་གཟིགས་པ་རེད་ཟེར་ནས་ཨ་ད་དོན་དམ་ལ་དཔྱོད་པ།

ཡང་བློ་དེའི་ར་བ་རྒྱག་ས་གཉིས་པ་རུ་ཅིག་སླེབས་ཡོང་བ་བསམ་བློའི་རུ་སྟངས་ལ་ཡང་ཡོད་མ་རེད་ཁོ་རང་མེད་ཐག་བཅད་ཤེས་པ་ཞིག་དུང་དུ་བཅད་ཤེས་པ་ཞིག་དུས་བསམ་བློ་དེ་བློ་དེ་ལ་ཡང་ཏན་ཏན་ཁོས་ག་སོག་རེད་གདོང་ལེན་རུ་ཤུགས་ཆེ་ཆེ་ཡོང་བསྡད་ཀྱི་འདུག་བ་སེ་ད་འགའ་ཨེ་ནི་ག་འདྲ་ཡིན་ནི་ཟབ་མོ་སྟོང་པ་ཉིད་ཟེར་དེ་ཡ་དེ་སྤྲོས་བྲལ་ཟེར་ནི་འདྲ་འདུག་ཨེ་ནི་དམིགས་མེད་ཟེར་ནི་འདྲ་འདུག་ཨེ་ནི་འོ་དགག་བྱ་བཀག་ཙམ་གྱི་ཨེ་ནི་བདག་ཆེ་སྟོང་སང་ཟེར་ནི་འདྲ་འདུག་འོ་ཨེ་ནི་མེད་དགག་ཟེར་ནི་འདྲ་འདུག་གང་ལྟར་དེ་གཅིག་པ་ཡིན་པ་རེད་འོ་རེད་ད་ཨེ་ནི་ཁོ།

བློའི་འཆར་ཚུལ་རུ་བློའི་འཆར་སྟངས་རུ་ཁོ། གོམས་ནས་ཡོང་དུས། བློས། མ་གཞི་བློ་ལྷན་སྐྱེས་ཀྱི་རེད་དེ་ཡིན་ནའི་ད་ལྟ་ཡུལ་སྟེང་ནས་ཡོད་པ་ལ་ཞེན་པ་གཞི་ལ་བཞག་པའི་སྟེང་ནས་སྐྱེས་པའི་ཆགས་སྡང་གི་བློ་དེ་དེ་ལ་ཡང་ཁོ་གནོད་ཡོང་ངེས་ཅིག་ད་ཡོད་ས་རེད། ཉི་མ་གཅིག་ལ་ད་ཧོར་ཁ་ལ་ང་ཚོས་ཤེས་ས་མ་རེད།

དང། སྤྲོས་པ་མཐའ་དག་པའི་ཉེ་བར་ཞི་ནི་རེད་དེ། ཡིན་ན་ཡང་དང་རྣམ་རྟོག་གི་འགྱུ་བ་མེད་བཞིན་དུ་དཔེར་ན་ཡིད་བཞིན་གྱི་ནོར་བུ་དང་དཔག་བསམ་གྱི་ཤིང་ལས། ཁོ་ར། ཅི་འདུ་ཤེས་ཀྱི་ཀུན་སློང་གང་ཡང་མེད་ན་ཡང། ཨེ་ནི། དང་ཅིག་ཇི་ལྟར། ཨེ་ནི། གང་དག་ག་སོགས་རེ། སེམས་ཅན་གྱི་རེ་བ་སྐོང་བ་དེ་བཞིན་དུ། ཨེ་ནི། སྔོན་གྱི། ག་སོགས་རེ། ཨོ་དང། གདུལ་བྱའི་བསོད་ནམས་དང་གདུལ་བྱར་ཟེར་ནས་ལ་དོན་མེད་པ་བྱས། གདུལ་བྱ་སྨོན་ལམ་གྱི་ཟེར་ན། ད་ཚིག་དེ་ཡང་གོ་བ་ཆེར་འགྲོ་གི་ཡོད་པ་རེད། དེ་བཞིན་དུ། གདུལ་བྱའི་བསོད་ནམས་དང། ཨེ་ནི་སྨོན་ལམ་གྱི་དབང་གིས་གདུལ་བྱ་སྨོན་ལམ་གྱི་དབང་གིས་ཨེ་ནི་རྒྱལ་བའི་སྐུར་སྣང་ངོ། ཆོས་ཀྱི་སྐུ་དེ་ལས་ཨེ་ནི་རྣམ་རྟོག་གི་གཡོ་བ་ཀུན་སློང་གི་རྟོག་པ་ཨེ་ནི་མེད་བཞིན་དུ། ཨེ་ནི་འབད་མེད་ལྷུན་གྲུབ་ཀྱི་ཚུལ་དུ་གདུལ་བྱའི་ཁམས་དང་མོས་པ་དང་འཚམས་པར་ཨེ་ནི་རྒྱལ་བའི་སྐུ་ཨེ་ནི་སྣང་ཡོང་གི་ཡོད་རེད། དཔེར་ན། བྲམ་ཟེ་གཅིག་གིས་ད་ལོ་རྒྱུས་བྱུང་བའི་བྲམ་ཟེ། ཤམ་བུ་ཟེར་ཡག་ཅིག། དེས་ནི་དུག་ཞི་བའི། ནམ་མཁའ་ལྡིང་གི་མཆོད་སྡོང་བསྒྲུབས་ནས། བྲམ་ཟེ་རང་ཉིད། འདས་པར་གྱུར། བྲམ་ཟེ་རང་ཉིད་བར་དག་འདས་ནས་འདས་གྲོངས། པའི་འདས་གྲོངས་དུ་གྱུར་པའི་རྗེས་ལ་ཡང་དེ་འདས་ནས་ཡུན་རིང་པོ་ལོན་ཡང་མཆོད་སྡོང་དེ་ལ་ཨེ་ནི། དེ་ད་ཅིག་སྐོར་བ་བྱས་ཨ་ནུ་དེ་འདྲ་བྱུང་བ་ཡིན་ན་དུག་ལ་སོགས་པ་ཞི་བར་བྱེད་པའི་ནུས་པ་པའི་མུ་མཐུད་ནས་བསྡད་ཀྱི་ཡོད་པ་བཞིན་དུ། ཨེ་ནི་བྱང་ཆུབ་སེམས་དཔས་སྔར་བྱང་ཆུབ་སྤྱོད་པའི་ཨེ་ནི་རྗེས་སུ་མཐུན་པ་ད་ཚོགས་གཉིས་ཀྱིས་རྒྱལ་བའི་མཆོད་སྡོང་བསྒྲུབས་པ་དང། རྒྱལ་བའི་མཆོད་སྡོང་བསྒྲུབས་པའི་རྗེས་ལ་ཡང་བྱང་ཆུབ་སེམས་དཔའ་མི་གནས་པའི་མྱ་ངན་ལས་འདས་ནས། སྤྲོས་པ་ཐམས་ཅད་ཉེ་བར་ཞི་བའི་ཉེར་ཞིའི་དབྱིངས་ལས་གཡོ་བ་གཏན་ནས་མེད་ཀྱང། ཨེ་ནི་སེམས་ཅན་གྱི་གནས་སྐབས་དང་མཐར་ཐུག་གི་འདོད་དོན་རྣམས།

ད་དྲི་བ་བཀོད་ནས་ད་དེ་ལ་ཡང་ནི། གང་ཕྱིར་སྐུ་དངོས་བཞུགས་པའམ། ཨེ་ནི། མྱ་ངན་ལས་འདས་ནས། འོ་ད་སྐུ་དངོས་སུ་མ་བཞུགས་པར་མྱ་ངན་ལས་འདས་ནས་གདུང་ལ་མཆོད་པ་བྱེད་པ་གཉིས་ཀ་ལོ། ཨེ་ནི་བསོད་ནམས་ད། བསོད་ནམས་ཡོད་པ་པའི་མཚུངས་པ་ཉིད་དུ་བཤད་ཕྱིར་རོ། དེ་འདྲས་ཀྱི་ད། ད་ཅིའི་སངས་རྒྱས་ལ་ཡང། ཀུན་སློང་གི་རྩོལ་བ་གཏན་ནས་མེད་བཞིན་དུ་འབད་མེད་ལྷུན་གྲུབ་ཀྱི་ཚུལ་དུ་ཨེ་ནས་པའི་འགྲོ་བའི་དོན་མཛད་ཡག་དང། ཨེ་ནས་སངས་རྒྱས་སྐུ་སྐུ་འཚོ་ཞིང་གཞེས་པའམ་མྱ་ངན་ལས་འདས་ཟིན་པའི་རྗེས་ལ་ཡང་སྐུ་གདུང་ལ་མཆོད་པ་གཉིས་ཀ་ལོག་ལ་ཡང་ནི་བསོད་ནམས་ཡང་སེམས་ཀྱི་རྒྱུ་འབྲས་དེ། ཨེ་ནས་ཀུན་རྫོབ་བམ་ནི་དེ་ཉིད་དེ་ཉིད་དུའང། ངེད་དབུ་མ་པའི་ལུགས་ལ་དེ་འདྲས་ཀྱི་ད་ཅི་བསོད་ནམས་གསོག་ཡག་གི་ཡུལ་དང་དེ་ལ་བའི་བསོད་ནམས་གསོག་ཡག་དང་བསོད་ནམས་བསགས་ནས་ད་ཅི་མཆོད་པ་ཕུལ་ནས་བའི་བསོད་ནམས་ཡང་སེམས་རྒྱུ་འབྲས་ཀུན་རྫོབ་ཐ་སྙད་པའི་དབང་གིས་ཡོད་པ་རེད། ད་ད་ངེད་ཀྱི་ལུགས་ཀྱི་ཐ་སྙད་ཙམ་དུ་འདོད་པ་ཡིན་ན་ཡང་འདྲ། ཁྱོད་རང་དངོས་སྨྲ་བའི་ལུགས་ཀྱི། དོན་དོན་དམ་པར་གྲུབ་པར་འདོད་ན་ཡང་འདྲ་རུང་སྟེ། ད་གང་ལྟར་ནའང། ཅིག་བདེན་པར་གྲུབ་མ་གྲུབ་ག་རེ་བཤད་ནའང་མ་བཤད་ནའང་ཨོ་དེ་ནི་འདི་ཡི་དེ་ཡི་རྒྱུ་འབྲས་བསླུ་བ་མེད་པའི་ངང་ཚུལ་དེ་ངས་ཀྱང་ནི་ཁས་ལེན་ག་རེ་རུང་སྟེ། དེའི་ཚུལ་ནི་ལུང་ལས་གསུངས་པ་རེད། དེ་ཡིན་པ་ལས་ནི་ལུང་ལས་གསུངས་པ་ནང་བཞིན་ངས་ཀྱང་ཁས་ལེན་ག་རེ་སོང་ཡིན་པ་རེད། དཔེར་ན། དངོས་སྨྲ་བ་ཁྱོད་ཀྱིས་ད་དངོས་སྨྲ་བ་ཁྱོད་ཀྱིས་འདོད་པའི་བདེན་པའི་སངས་རྒྱས་ལ་མཆོད་པ་བདེན་པའི་མཆོད་པ་ཕུལ་བས། ཨེ་ནི། ཇི་ལྟར་བའི་བདེན་པའི་བསོད་ནམས་ཀྱི་འབྲས་བུ། ཨོ། ཨེ་ནི་བའི་འབྲས་བུ་འབྱུང་བ། འབྲས་བུ་འབྱུང་བ་བཞིན། འབྲས་བུར་བཅས་པ་བཞིན། ཨེ་ནི་རང་ལུགས་ཀྱིས་ཀྱང་འདོད་པ་ཡིན། ད་དེ་ནས་མ། ན་ཡང་དེ། སྟོང་ཉིད་ཨེ་ནི་མཐོང་ཡག། ཀ་ས་ཏི། ཨོ་ད་མྱང་འདས་ཐོབ་ཡག་ལ་ཡ། མི་གནས་པའི་མྱང་འདས་ཐོབ་ཡག་ལ་སྟོང་ཉིད་སྒོམ་དགོས་ཀྱི་ཡོད་རེད་དེ་ཡིན་ནའང་ཐར་པ་ཙམ་ཐོབ་པ་ལ་སྟོང་ཉིད་སྒོམ་དགོས་ཀྱི་མ་རེད། བདེན་བཞི་མི་རྟག་སོགས་བཅུ་དྲུག་ཙམ་བསྒོམས་པས་ཉོན་མོངས་གང་ཟག་གི་བདག་འཛིན་ཟད་ནས་གང་ཟག་གི་ཐར་པ་ཐོབ་ཐུབ་པ་ཡོང་གི་རེད་ཟེར་ནས། དེ་འདྲས་སོང་བ་ཡིན་དུས་སུ་ཡིན་ཞེས་པའི་སྟོང་ཉིད་སྒོམ་དགོས་ཀྱི་མ་རེད་ཟེར་ནས་དེ་འདྲས་ཀྱི་འདོད་ཚུལ་ཡོད་པ་ཡིན་དུས་ད་འདོད་པ་དེ་འདོད་པ་དེ་ཡར་བླངས་ནས་དེ་འགོག་པ་ཡིན་པ་རེད། ད་འདི་ལ། བདེན་པ་མཐོང་བས་གྲོལ་འགྱུར་གྱི་སྟོང་ཉིད་མཐོང་བས་ཅི་ཞིག་བྱ། བདེན་བཞི་མི་རྟག་སོགས་བཅུ་དྲུག་གི་དོན་ཙམ་མཐོང་ཞིང་བསྒོམས་པས། ནི་ཉོན་མོངས་པའི་འཆིང་བ་ལས་གྲོལ་ནས། ནི་མྱང་འདས་ཀྱི་གོ་འཕང། ནི་ཐོབ་ནུས་ཀྱིས་ཐོབ་པར་འགྱུར་གྱི། ནི། བདེན་བཞི་མི་རྟག་སོགས་བཅུ་དྲུག་བསྒོམ་པ་ལས་གཞན་པའི། ནི་ཨ་མདའ་སྐབས་འདིར་པའི་རྩོལ་བ་རྩོལ་ཡག་གི་སྟོང་ཉིད་ཕྲ་མོ་འདི། ནི། མཐོང་བས། མཐོང་དགོས་ཡ་ཡོད་མ་སྟོང་ཉིད་ཕྲ་མོ་མ་རྟོགས་ན་ཡང་ཐར་པ་ཐོབ་ཐུབ་ཀྱི་རེད་དེ་འདྲས་སོང་བ་ཡིན་དུས་སུ་ནི་སྟོང་ཉིད་མཐོང་བས་ཅི་ཞིག་བྱ། གང་ཕྱིར། རྒྱུ་མཚན་གང་གིས་ད་སྔོན་ལ་ལུང་གིས་བསྒྲུབས་པ་དེ་གང་གི་ཕྱིར། དེ་མི་འཐད་ད་སྟོང་ཉིད་ངེས་པར་དུ། ཨེ་ནི་སྟོང་ཉིད་རྟོགས་པའི་ལམ་དང་བྲལ་ན་ཐར་པ་ཐོབ་ཐུབ་ཀྱི་མ་རེད། ཟེར་ནས་བསྒྲུབ་ཡ་ལ་ཡར་ཐོག་མར་ལུང་གིས་བསྒྲུབས་པ་ནི། ཤེར་ཕྱིན་གྱི་མདོ་ལ་སོགས་པའི་ད་ལུང་མང་པོ་ལུང་མང་པོ་དག་རྒྱལ་བའི་ལུང་པའི་མང་པོ་ཅིག་ནས་ཨེ་ནི། སྟོང་ཉིད་རྟོགས་པའི་ལམ་འདི་ནི་མེད་པར། ཉན་ཐོས་ཀྱི་བྱང་ཆུབ་དང་རང་སངས་རྒྱས་ཀྱི་བྱང་ཆུབ་དང་ཨེ་ནི། ཐེག་ཆེན་གྱི་བྱང་ཆུབ་བྱས་ནས། པའི་བྱང་ཆུབ་གསུམ་ཀ་ཐོབ་པ་མེད་པར་གསུངས་པ་རེད། ཟེར་ད་ལུང་ལས་གསུངས་པ་རེད། འོ་ད་ལུང་ལས་གསུངས་ཡོད་ན་ཡང་ལུང་ཐམས་ཅད་ངས་ཁས་ལེན་པའི་ཁྱབ་པ་ཡོད་མ་རེད་ཁྱེད་རང་གི་འདོད་པའི་ཐེག་ཆེན་གྱི་བཀའ་དེ་ཚོ་བྲལ་ཏེ་སངས་རྒྱས་ཀྱིས་གསུངས་པ་ཡིན་མིན་ཐེ་ཚོམ་རེད་ཟེར། ཡང་དེ་འདྲ་གི་བུ་གལ་ཏག་རྩོད་པ་ཡོང་བ་ཡིན་དུས། གལ་ཏེ་ཐེག་ཆེན་གྱི་ཁྱེད་རང་གི་ལུང་དྲང་ཡག་གི་ཤེར་མདོ་ལ་སོགས་པ་དེ་འདྲས་ཀྱི་ཐེག་ཆེན་གྱི་མདོ། ཨེ་ནི་ངེད་ལ་ཡང་མ་གྲུབ་པ་ངེད་ལ་མ་གྲུབ་པ་ཡིན་པས། གལ་ཏེ་ཐེག་ཆེན་མ་གྲུབ་ན། ཁྱོད་ཀྱིས་ཨེ་ནི་སྒྲུབ་བྱེད་དུ་དྲངས་ཡོང་དུས་སྒྲུབ་བྱེད་དེ་ད་དུང་གཞི་ནས་བསྒྲུབ་དགོས་ཡ་གཅིག་ཨེ་ནི་སྒྲུབ་བྱེད་བསྒྲུབ་བྱ་དང་མཚུངས་འདུག་འདུག་ཟེར། དེ་འདྲ་ཡིན་དུས་སྤྱིར་ཐེག་ཆེན་སངས་རྒྱས་ཀྱི་བཀའ་ཡིན་མིན་ཐེ་ཚོམ་རེད་དེ་འདྲ་ཡིན་དུས་ཁྱོད་རང་གི་དྲངས་ཡོང་ཡ་ང་ལས་འོང་ཡིན་འདྲ། ཁྱོད་རང་གི་དྲངས་ཡོང་ཡ་གི་ཐེག་ཆེན་གྱི་ནི་ལུང་དེ་གི་ཨེ་ནི་ངེད་པས་ག་སོག་རེད་སྒྲུབ་བྱེད་ངེད་ལ་ཡ་སྒྲུབ་བྱེད་རྣམ་དག་འགྲོ་གི་མ་རེད་ཟེར། ཟེར་ནས་ད། རང་འདོད་པ་ཕྱོགས་སྔ་བཀོད་ནས་ཕྱོགས་སྔའི་འདོད་པ་དེ་བླངས་ནས། གལ་ཏེ་ཐེག་ཆེན་མ་གྲུབ་ན་ཁྱོད་ཀྱི་ལུང་ནི་ཇི་ལྟར་གྲུབ། ཨེ་ནས་འོ་ན་ཨེ་ནི་ཁྱོད་རང་གི། སངས་རྒྱས་ཀྱི་བཀའ་ལ་བརྩིས་བསྡད་ཡག་གི། དམན་པའི་མདོ། དམན་མདོ་འདི་ཚོ་བྲལ་ཏེ་དམན་པའི་ལུང་འདི། ཨེ་ནས། རྒྱལ་བའི་བཀར་ཁྱོད་རང་ལ་ཇི་ལྟར་འགྲུབ། གང་གི་ཕྱིར། ཨེ་ནས་དམན་མདོ་འདི་ངེད་ཅག་གཉིས་ཀ་ལོགས་ལ་ཡ། ཨེ་ནས། འདི་གྲུབ་པ་མ་རེད་པས་ཟེར་ན། རེད་དེ་ཡིན་ནས་དང་པོ་ཁྱོད་ལ་འདི་མ་གྲུབ་ཁྱོད་རང་ལ་ཡང་དང་པོ་སྐྱེས་ཙམ་ཉིད་ནས་རང་བཞིན་སངས་རྒྱས་ཀྱིས་གསུངས་པའི་ཐེག་དམན་གྱི་མདོ་བསྡུས་གྲྭས་སངས་རྒྱས་ཀྱིས་གསུངས་པ་ལས་ཁྱོད་རང་དང་པོ་ནས་ངེས་མེད་པ། དེ་ནས་ག་ལེ་ག་ལེ་ལ་ཡང་དེ་སངས་རྒྱས་ཀྱི་བཀའ་ཡིན་པ་དེ་ཁྱོད་རང་གིས་ནི་ཡིད་ཆེས་ཡག་ཅིག་ཡོང་གི་ཡོད་རེད་ཁྱེད་རང་གི་བློ་ལ་དེ་སངས་རྒྱས་ཀྱི་བཀའ་ཡིན་པ་ཅིག་གྲུབ་ཡག་ཞིག་ཡོང་གི་ཡོད་རེད་དེ་རྐྱེན་གང་གིས་ནི་དེར་ཡིད་ཆེས་པ་བྱུང་བ་རེད། ད་ལྟ་དེ་ཡང་ཡིན་ནི་སྤྱིར་ཡིན་ནི་ད་ཅིག་གི་འདུལ་བ་ལ་སྣང་མདོ་སྡེ་ལ་འཇུག་མངོན་པའི་ཆོས་ཉིད་དང་མི་འགལ་བ། ལ་སོགས་པ་དང་ལུང་དོན་རིགས་པས་སྒྲུབ་པའི་ད་ཐབས་ཀྱིས་ཨེ་ནས་ཨོ་རྒྱལ་བའི་བཀའ་བསླུ་བ་མེད་པ་ཡིན་པ་ཞིག་ལ་ཡང་རྒྱལ་བའི་བཀའ་ཚད་མ་ལ་ཡང་ནི་ཡིད་ཆེས་ཐུབ་ཡག་ཅིག་ཡོང་གི་ཡོད་པ་དེ་འདྲའི་གི་སྟེང་ནས་ད་རྒྱལ་བའི་བཀའ་ཡིན་པ་ཞིག་སྒྲུབ་གི་ཡོད་པ་ཡིན་དུས་དེ་འདྲའི་དེ་ནི་ཐེག་ཆེན་ལ་ཡང་མཚུངས་པ་རེད། ཐེག་ཆེན་གྱི་མདོ་སྡེ་ལ་ཡང་ཨེ་ནས་ཨོ་རང་གི་འདུལ་བ་ལ་སྣང་མདོ་སྡེ་ལ་འཇུག་ཨེ་ནས་ཆོས་ཉིད་དང་མི་འགལ་བ་བས་ཨེ་ནས་ཕུན་སུམ་ཚོགས་པ་ཞིག་ཡོད་རེད། དེ་འདྲའི་ཡིན་དུས་ཐེག་ཆེན་གྱི་མདོ་དེ་ཡང་ཨེ་ནས་སངས་རྒྱས་ཀྱི་བཀའ་ཡིན་པ་ཞིག་ལོས་སྒྲུབ་ཐུབ་ཀྱི་རེད།

དམན་པའི་ད། ཐེག་དམན་གྱི་མདོ། དང་རབ། ཐེག་དམན་གྱི་ད་ལུང་དེ་ཐེག་དམན་གྱི་མདོ་ལ་ཡང། མུ་སྟེགས་པ་རྣམས་ཀྱིས། ནི། སྐྱོན་དུ་བལྟས་ནས་རྩོད་པ་དང་བཅས་པ་རེད། དེ་སོང་ཡིན་དུས་ནི། རྩོད་བཅས་ཡིན་པ་ཙམ་རྒྱུ་མཚན་དུ་བྱས་སངས་རྒྱས་ཀྱི་བཀའ། ཡིན་མིན་ཐེ་ཚོམ་བྱེད་དགོས་ན་དམན་མདོ་དེ་ཡང་ནི་སངས་རྒྱས་ཀྱི་བཀའ་ཡིན་མིན་ཐེ་ཚོམ་བྱེད་དགོས་རེད་ག་རེ་ཟེར་ཏེ་ནི་མུ་སྟེགས་པའི་རྩོད་པ་དང་བཅས་པ། ལུང་ལ་མུ་སྟེགས་པ་རྣམས་དང། ལུང་གཞན་ལ་ཡང་ནང་གསེས་ཀྱི། བར་སྲིད་ཡོད་པར་སྟོན་པའི། མདོ་ལ་སོགས་པ་དེ་འདྲའི་གི་མདོ་ཁ་ཤས་ལ་ཡང་ནི་སྡེ་པ་བཅོ་བརྒྱད་ནང་ཕན་ཚུན་ཡང་རྩོད་པ་ཡོད་པ་ཡིན་དུས་ལུང་གཞན་ལ་ཡང་རང་གཞན་དག་རྩོད་བཅས་ཡིན་ཕྱིར། དམན་མདོ་དེ་ཡང་ནི་དོར་བྱར་འགྱུར་གྱི་རེད། ད་འདི་གི། ད་ཅིག་ཐར་པ་ཐོབ་པ་ལ་ཡང་བྱང་ཆུབ་གང་བསྒྲུབ་པ་ལ་ཡང་ནི་སྟོང་ཉིད་རྟོགས་པའི་ཤེས་རབ་དགོས་ཀྱི་རེད་ཅེས་ནི་ལུང་གིས་སྒྲུབ་པ་དེ་བྱས། དེ་དང་འབྲེལ་ནས་ནི་ཐེག་ཆེན་བཀར་བསྒྲུབ་ཡ་དེ་བྱས།

དང་དེ་ནས་མ་རང་ཨ་འདྲ་དེ་ཨ་འདྲ་ཅེར་བུ་ཞིག་གིས་ཨ་འདྲ་བ་རྩ་བའི་ཞི་བ་ལྷའི་ད་ཞི་བ་ལྷས་ལྟ་བའི་རྣམ་གཞག་གསུང་སྟངས་དེ་དང་དཔལ་ལྡན་ཟླ་བ་གྲགས་པའི་བཞེད་པ་གཉིས་པོ་དེ་རྩ་བའི་ཁོག་དེ་གཅིག་གྱུར་ཡིན་བསྡད་པ་ཅིག་ཆགས། དེ་སོང་བ་ཡིན་དུས་ད་འོ་སྤྱོད་འཇུག་གི་མ་འགྲེལ་པ་བརྒྱབ་ཡོང་དུས་རྩ་བའི་མོ་རང་གཅིག་ལྟ་བའི་རྣམ་གཞག་གསུང་སྟངས་དེ་ཁོག་གཅིག་པ་ཡིན་པའི་གནད་ཀྱིས་ཨེ་ནི། སྤྱོད་འཇུག་གི་ནང་གི་དོན་དག་མ་བཀྲལ་ཡོང་དུས་གང་ལྟར་ཟླ་བའི་གཞུང་དང་ཨེ་ནི་གོ་བསྡུར་བྱས་མ་བྱས་ན་ཨེ་ནི་ཡག་པོ་ཆགས་ཀྱི་ཡོད་རེད་པ། ཟེར་དེ་འདྲ་སོང་བ་ཡིན་དུས་ཨེ་ནི་རྗེ་རིན་པོ་ཆེ་གིས་མ་གསུང་སྟངས་དེ་དཔལ་ལྡན་ཟླ་བ་གྲགས་པས་མཛད་བཞག་པའི་ཨེ་ནི་ད་ཅིག་ཚིག་གསལ་རེད་ད་ག་ནང་བཞིན་གྱི་ཨེ་ནི།

མངོན་པ་ཁྱོད་རང་གི་ལུགས་ནས་བཤད་བཤད་པའི་ཉོན་མོངས་དེ་ལྟར་ཆགས་ཡོད་མ་རེད་དེ་ཡིན་ནའི་ཉོན་མོངས་ཕྲ་མོ་ཅིག་ཆགས་ཡོད་རེད་ཁྱོད་རང་གི་གྲུབ་མཐའི་དབང་གིས་དེ་བློ་དོན་མཐུན་ལ་བརྩི་གི་ཡོད་རེད་དེ་ཉོན་མོངས་ལ་བརྩི་གི་ཡོད་མ་རེད་ཕྱིན་ཅི་ལོག་བློ་ལ་བརྩི་གི་ཡོད་མ་རེད་དེ་ཡིན་ནའི་དེ་བདེན་འཛིན་ཆགས་བསྡད་ཡོད་རེད་དེ་བདེན་འཛིན་ཡིན་པ་ཡིན་དུས་ས་ནས་ཡུལ་གྱི་གནས་ཚུལ་ལ་ཡང་ཕྱིན་ཅི་ལོག་ཏུ་འཛིན་པའི་བློ་ཅིག་ཆགས་བསྡད་ཡོད་རེད། དེ་ཡིན་པ་དེ་ལྟར་བཏགས་དོན་བཙལ་ན་རྙེད་རྒྱུ་མེད་པའི་རྒྱུ་མཚན་དེའི་ཐོག་ནས་ཆོས་ཐམས་ཅད་མིང་གི་དབང་གིས་ཡོད་ཙམ་ཞིག་བསྒྲུབ་ཡ་ཅིག་ཡོང་གི་ཡོད་རེད་བ། ཆོས་རྣམས་མིང་གི་དབང་གིས་ཡོད་པ་ཞིག་མ་གཏོགས་རང་ངོས་ནས་ཡོད་པ་མིན་པ་ཅིག་ད་རིགས་པས་དཔྱད་ཡོང་དུས་ཁོ་ངེས་པ་ཐོབ་ཐུབ་པ་ཞིག་ཡོད་པ་ཡིན་དུས་ཆོས་རྣམས་རང་ངོས་ནས་ཡོད་པར་འཛིན་པའི་བློ་དེ་ཕྱིན་ཅི་ལོག་གི་བློ་ཡིན་པ་ཞིག་གྲུབ་ཐུབ་ཀྱི་འདུག་དེ་ཕྱིན་ཅི་ལོག་གི་བློ་ཡིན་པ་ཞིག་དབུ་མའི་རིགས་པ་ལ་བརྟེན་ནས་ཤེས་ཐུབ་པ་མ་གཏོགས་མངོན་པའི་གཞུང་ནས་བཤད་བཤད་པའི་རིགས་པ་ལ་བརྟེན་ནས་དེ་བློ་ཕྱིན་ཅི་ལོག་ཡིན་པ་གྲུབ་ཐུབ་ཡ་ཡོད་མ་རེད། ས་དེ་འདྲ་ཡིན་པ་ཡིན་དུས་ས་ནི། ཨེ་ནི། ག་ས། མངོན་པ་ནས་བཤད་བཤད་པའི་ཉོན་མོངས་གཅིག་དང་མངོན་པ་ནས་བཤད་བཤད་པ་མ་ཡིན་མཁན་གྱི། བདེན་འཛིན་ཉོན་མོངས་དང་བདེན་འཛིན་ཉོན་མོངས་སུ་འདོད་པའི་ལུགས་དེ་དག་མདོར་ན་བའི་ཆོས་ཐམས་ཅད་ཐ་སྙད་དུ་ཡང་རང་བཞིན་གྱིས་གྲུབ་པ་ཡོད་མ་རེད་ཟེར་ཡག་གི། ལྟ་ཚུལ་འདིའི་ཐོག་ནས་མར་བལྟས་ཡོང་པ་ཡིན་ན་ཉོན་མོངས་ལྟ་ཚུལ་འདིའི་ཐོག་ནས་བཞག་བཞག་པའི་ཉོན་མོངས་ཕྲ་མོ་གཅིག་ཡོང་གི་ཡོད་པ་རེད་ཉོན་མོངས་ཕྲ་མོ་དེ་རང་རྒྱུད་པ་མན་ཆད་ཀྱིས་ཉོན་མོངས་ལ་མཐོང་ཐུབ་གི་ཡོད་མ་རེད། བློ་སྐྱོན་ཅན་ལ་མཐོང་གི་ཡོད་མ་རེད་བློ་དོན་མཐུན་ལ་མཐོང་གི་ཡོད་རེད་བློ་ཚད་མ་ལ་མཐོང་གི་ཡོད་རེད་དེ་ཡིན་ནའི། འོ་ད་དེ་འདྲས་ཀྱིས་དངོས་པོའི་གནས་ཚུལ་ལ་གཉིས་ཡོང་གི་ཡོད་པ་ཡིན་དུས་ད་ནས་ད་བར་འདི་གསུངས་ཡོང་ཡིན་པ་རེད། ཉོན་མོངས་སྤངས་པས་གྲོལ་ན་དེའི། འོ་ད་མངོན་པ་ནས་བཤད་པའི་ད་ཨེ་ནི་གཅིག་དགྲ་བཅོམ་པར་འདོད་མཁན་གྱི་དེ་འདྲའི་གང་ཟག་དེས། མངོན་པ་རང་ནས་བཤད་བཤད་པའི་ཨེ་ནི། བདེན་བཞི་མི་རྟག་སོགས་བཅུ་དྲུག་གི་ལམ་ཙམ་ཞིག་གོམས་ནས། ཨེ་ནི། གང་ཟག། མཛོད་འགྲེལ་གྱི་གནས་དགུ་པ་ནས་གསུངས་གསུངས་རེ་མཛོད་འགྲེལ་གྱི་གནས་དགུ་པ་ནས་གསུངས་གསུངས་པའི་འོ་ད་གང་དག། འོད་དང་ངེས་པ་དྲི་གི་སེམས་དྲི་གང་འདྲ་བ་མངོན་པ་ནས་བཤད་བཤད་པའི་ད་འོ། གང་ཟག་གི་བདག་ཏུ་འཛིན་པའི་བདག་འཛིན་རགས་པ་ཅིག་འདུག་པ་བདག་འཛིན་རགས་པ་དེས་དྲངས་བྱས་པའི་ཉོན་མོངས་དེ་ཙམ་ཞིག་ཨེ་ནི། ད་སྤངས་པ། དེའི་སྤངས་སྟངས་དེ། རྩ་བ་བདེན་འཛིན་རགས་པ་དེ་བདེན་འཛིན་ཕྲ་མོས་དྲངས་ཡོང་བ་ཡིན་དུས་བདེན་འཛིན་ཕྲ་མོ་མ་སྤངས་ན་བདེན་འཛིན་རགས་པ་དེ་རྩ་བ་ནས་སྤངས་ཐུབ་པ་ཡོང་ཐུབ་ཡ་མེད་པ་བྱས། ཨེ་ནི། རེ་ཞིག་མངོན་གྱུར་བ་མགོ་གནོན་པ་ཅིག་ཡོང་གི་ཡོད་པ་བྱས། འོ་དེ་འདྲ་སོང་བ་ཡིན་དུས་ད་མངོན་པ་ནས་བཤད་པའི་ལམ་དེ་ཙམ་ཞིག་གོམས་པས་མངོན་པ་ནས་བཤད་པའི་ཉོན་མོངས་དེ་ཡང་རེ་ཞིག་མངོན་གྱུར་བ་སྤངས་པ་ཙམ་རེད་མ་གཏོགས་རྩ་བ་ནས་སྤང་ཐུབ་པ་ཅི་ཡང་མེད་པ་བྱས། དེ་འདྲ་ཡིན་པ་ཡིན་དུས་མངོན་པ་ནས་བཤད་བཤད་པའི་དགྲ་བཅོམ་པ་ད་མངོན་པ་རང་ཉིད་ནས་བཤད་པའི་ལམ་དེ་ཙམ་ཞིག་གོམས། བདེན་བཞི་མི་རྟག་སོགས་བཅུ་དྲུག་གི་ལམ་དེ་ཙམ་ཞིག་གོམས་ནས་མངོན་པ་ནས་བཤད་པའི་ད་རགས་པའི་ཉོན་མོངས་དེ་ཙམ་ཞིག་ད་རེ་ཞིག་སྤངས་པ་དེ་ཨེ་ནི་གྲོལ་བ་ཐོབ་པ་ཡིན་ན། ཉོན་མོངས་སྤངས་པས་གྲོལ་ན། དེའི་དེ་མ་ཐག་ཏུ་དེར་འགྱུར་རོ། དེའི་དེ་མ་ཐག་ཏུ་དགྲ་བཅོམ་པ་ཐོབ་པར་འགྱུར་རོ། གལ་ཏེ་ཉོན་མོངས་མེད་ཀྱང་དེ་དག་དེ་འདྲའི་དེ་ནི་དགྲ་བཅོམ་པ་ལ་བཤད་པ་ཡིན་ན། དེ་ལ་ཡང་ཁྱོད་རང་གི་ཉོན་མོངས་ཀྱི་རྣམ་གཞག་རགས་པ་ཅིག་ད་ཡོད་རེད། བ་དེའི་དབང་དུ་བྱས་པའི་ཉོན་མོངས་དེ་རེ་ཞིག་སྤངས་པ་རེད་དེ། ཡིན་ནའི་དེ་དག་ལ་ཡང་བདེན་འཛིན་ཕྲ་མོས་དྲངས་པའི་ཆགས་སྡང་སྐྱེ་ཡ་ཡོད་པ་རེད་དེའི་རྐྱེན་པས་ལས་བསག་ཡ་ཡོང་གི་རེད། ལས་ཀྱི་ནུས་པ་མཐོང་བ་ཡིན། ཨོ་ད་ལན་ལ་ཡ། ཨོ་ད་དེ་ཡིན་ནི་ལས་བསགས་པ་ཡོང་གི་མ་རེད་ག་རེ་ཟེར་ན། དང། ལས་བསགས་ཡག་གི་ཨེ་ནི། ཉེར་ལེན་ཡིན་ནི་བས་སྲེད་ལེན་དགོས་གི་རེད་ཨེ་ནི་སྲེད་ལེན། ནི། དང་སྤངས་ཚར་རེད། ཟེར་ལབ་པ་ཡིན་ན། རེ་ཤིག་ཉེར་ལེན་སྲེད་པ་ནི་མེད་ཅེས་ངེས་པ་ཉིད་ཅེ་ན། ཨོ་ད་སྲེད་ལེན་སྲེད་པ་དང་སྲེད་ལེན་ལ་ཆ་བཞག་ན་ཡང། དང། ནི། ག་ལུ་གང་ཟག་གི་བདག་འཛིན་ལ་ཕྲ་རགས་གཉིས་ཡོད་པ་ནང་བཞིན་ཨེ་ནི་སྲེད་ལེན་ལ་ཡིན་ནའི་ཕྲ་རགས་གཉིས་ཡོང་གི་རེད། མདོར་ན་མེ་དང་གཅིག་ང་རྒྱལ་དང་གཅིག་དེ་ཚོ་མང་པོ་དེ་ཚོ་ཉོན་མོངས་ཚང་མ་ལོག་ལ་ཡ་ད་ཉོན་མོངས་ཚང་མ་ཟོག་མི་འགྲོ་ད་གང་ལྟར་ཉོན་མོངས་དེ་ཚོ་ལས་མང་པོ་ཅིག་ལ་ཡ་ན་ཕྲ་རགས་ཡོང་གི་ཡོད་དེ་བ་གསུངས་ཏེ། དེ་འདྲ་ཡིན་པ་ཡིན་དུས། ད་ལྟ་བདེན་འཛིན་ཕྲ་མོས་དྲངས་བྱས་པའི་ཨེ་ནི་སྲེད་ལེན་ཡོང་གི་རེད་བ། ཡོང་གི་ཡོད་རེད། སྲེད་པ་འདི་ཁྱོད་རང་གིས་འདོད་པ་ལྟར་གྱིས་ཨེ་ནི་ད་ད་སྲེད་འདི་སེམས་འཛིན་བྱ། བདེན་འཛིན་གྱིས་དྲངས་པའི་སྲེད་པ་ཕྲ་མོ་གཅིག་ཡོང་ཆོག་གི་རེད། ཡོང་ཆོག་ལས་ལྷག་པ་ཡོང་གི་ཡོད་རེད། ད་ལྟ་སྟོང་ཉིད་མ་རྟོགས་པའི་གང་ཟག་གཞི་བཞག་བྱས་ནས་བཤད་ཀྱི་ཡོད་པ་ཡིན་དུས་དེའི་རྒྱུད་ལ་ཡང་སྲེད་པ་ཕྲ་མོའི་ད་གཉེན་པོ་ཁོ་རང་རྩ་བ་ནས་མེད་པ་ཡིན་དུས་སྲེད་པ་ཡོད་པ་རེད་བ་སྲེད་པ་ཕྲ་མོ་ཞིག་ཡོད་པ་རེད་བ། དེ་འདྲའི་སྲེད་པ་ཕྲ་མོ་དེ། སྲེད་འདི་ཁྱོད་རང་གི་འདོད་པའི། དང་ཁྱོད་རང་གི་འདོད་པའི་ཉོན་མོངས་ཅན་དེ་མ་རེད་དེ། ཡིན་ན་ཡང་ཁྱོད་རང་གི་ལུགས་ལ་ཡང་ཉོན་མོངས་ཅན་ཀུན་རྨོངས་ལ་ཉོན་མོངས་ཅན་ཡིན་མིན་གཉིས་ཡོད་པ་ནང་བཞིན།

ད་གཅིག་དེ་འདྲའི་གི་བདེ་སྡུག་གི་ཚོར་བ་སྐྱེ་ཡི་རུ་ས་ནས་ག་འདྲ་དེ་ལ་དམིགས་ནས་བདེན་འཛིན་སྐྱེ་ཡ་ཁོ་ཡོང་གི་རེད་འོ་དེས་དྲངས་པའི་སྲེད་པ་ཕྲ་མོ་ཅིག་ཡོང་གི་རེད་སྲེད་པ་ཕྲ་མོ་དེའི་དབང་ལས་བྱུང་པའི་དེ་འདྲའི་ལས་གསོག་ཡ་ཡོང་གི་རེད་དེ་འདྲ་བྱས་ནས་འོ་དེ་གསུངས་པ་ཡིན་པ་རེད་སྲེད་པ་དེ་དག་ལ་ཡང་ཡོད། དེ་ཡང་དམིགས་པ་དང་ནི་བཅས་པའི་སེམས་འགའ་ཞིག་ལ་ནི་གནས་པར་གྱུར་པ་གནས་པར་འགྱུར་བ་ལ་རེད་དང།

དེ་ནི་ཉོན་མོངས་མངོན་གྱུར་བ་རེ་ཤིག། ད་ཉོན་མོངས་མངོན་གྱུར་བ་ཟེར་དུས་ཉོན་མོངས་མངོན་པ་ནས་བཤད་པའི་ཉོན་མོངས་རགས་པ་དེ་འདྲའི་ཕྱིར། གང་ཟག་རང་རྐྱ་ཐུབ་པའི་རྫས་ཡོད་ཀྱིས་དྲངས་པའི་ཉོན་མོངས། ད་ལྟ་ཉོན་མོངས་ཐལ་འགྱུར་བས་བཤད་ཡག་གི་ཉོན་མོངས་བྱེ་བྲག་རགས་པ་ཡིན་ཏེ་ངེས། དེ་འདྲ་བའི་ཉོན་མོངས་རེ་ཤིག་འགག་པ་བྱུང་ཡང། དེའི་ས་བོན་སྤངས་མེད་པ་ཡིན་དུས་ད་ནི་སླར་ཡང་སྐྱེ་བར་འགྱུར་ཏེ། དཔེར་ན་འདུ་ཤེས་མེད་པའི་འདུ་ཤེས་མེད་པའི་སྙོམས་འཇུག་གིས་ཚོགས་དྲུག་རེ་ཤིག་འགགས་ཀྱང་སླར་ཡང་ནི་སྐྱེ་བ་བཞིན་རེད་གསུངས་པ་ཡིན་པ་རེད། དེས་ན་སྟོང་ཉིད་བསྒོམ་པར་བྱ། ད་དེ་ལྟར་ན། སྟོང་ཉིད་ཕྲ་མོ་སྒོམ་ཐུབ་པ་ཅིག། མ་བྱུང་ན་ཉོན་མོངས་ཟད་ཀྱི་མེད་པ་ཡིན། སྟོང་ཉིད་བསྒོམ་དགོས་པ་རེད། མདོ་དོན་ཡང་ཉིད། ཐམས་ཅད་མཁྱེན་པའི་གོ་འཕང་ཐོབ་པ་ལྟ་ཅི་སྨོས། ཐར་པ་ཐོབ་པ་ལ་ཡང་སྟོང་ཉིད་ཕྲ་མོ་བསྒོམ་དགོས་རེད་གསུངས་ཡོད་པ་རེད། དེས་ན་སྟོང་ཉིད་བསྒོམ་པར་བྱ། དེ་ཡང་ཡིན། དབུ་མ་རིན་ཆེན་ཕྲེང་བས་དང། ལུང་གི་ཁུངས་དྲངས་ནས། འཇུག་པ་རང་འགྲེལ་གྱི་ནང་ལ་ཡང་ཞིབ་ཚགས་པོ་ཞིག་གསུངས་འདུག་པ། དེ་འདྲ་ཡིན་པ་ཡིན། ཨ་ཏི། ཨུམ། དེ་ལྟར་ཡང་དག་ཇི་བཞིན་དུ་འགྲོ་བ་དོན་མེད་ཤེས་ནས་ནི་རྒྱུ་མེད་པ་ཡི་མེ་བཞིན་དུ། གནས་མེད་ལེན་མེད་མྱ་ངན་འདའ། དེ་ལྟར་བྱང་ཆུབ་སེམས་དཔས་ཀྱང་མཐོང་ནས་བྱང་ཆུབ་ངེས་པར་འདོད་བཞིན་དེ་ལྟར་བྱང་ཆུབ་སེམས་དཔས་ཀྱང་ཟེར་ཀྱང་སྒྲ་དེ་གིས་ཉན་ཐོས་ཙམ་དུ་མ་ཟད་བྱང་ཆུབ་སེམས་དཔས་ཀྱང་ཨེ་ཏོག་སྟོང་ཉིད་དུ་བསྒོམས་ནས་ནི་གྲོལ་ཐུབ་པའི་བར་རེ་བྱས་ནས། བྱས་ནས་བ་ད། བྱང་ཆུབ་སེམས་དཔའ། ག་ས་ཅུག་ཏི། དེ་ལྟར་བྱང་ཆུབ་སེམས་དཔས་ཀྱང་ཞེས་གསུངས་ནས་འོ་ད་ཡིན་ནི། དམན་པའི་ལམ་གྱི་བགྲོད་མཁན་ཚོས་ཡང་སྟོང་ཉིད་དེ་ལྟ་བུ་བསྒོམ་ཡོད་རེད་ཟེར་ནས་ད་རིན་ཆེན་ཕྲེང་བའི་ལུང་འདི་དྲངས་ནས་འཇུག་པ་རང་འགྲེལ་སྐབས་ལ་ཡར་ཞིབ་ཚགས་པོ་བྱས་ནས་པའི་ཚིག་རེ་རེར་ནུས་པ་བཏོན་ནས་གསུངས་ཡོང་གི་འདུག་ག། དེ་འདྲ་ཡིན་པ་རེད། དེས་ན་སྟོང་ཉིད་བསྒོམ་པར་བྱ། ངག་གང་མདོ་སྡེ་ལ་འཇུག་དེ་གལ་ཏེ་སངས་རྒྱས་གསུང་འདོད་ན། ད་ལྟ་འདིའི་ཚིག་ཤོ་ལོ་ཀ་དེ་ནས་མར་བྱས་ནས་ཤོ་ལོ་ཀ་གསུམ་ཡིན་ན་གཅིག་ཨེ་ནི། ཤེར་འབྱུང་བློ་གྲོས་ཀྱི་འགྲེལ་པའི་ནང་ལ་ཡར་ཚིག་འདི། ཨེ་ནི་སྐབས་དོན་འཆོལ་བར་འདོད་པ་དང། འོད་སྲུང་ཆེན་པོ་ལ་སྐུར་པ་བཏབ་པས་ཨེ་ནི་ཚིག་ཐོན་ཡོང་བ་ཡིན་དུས་དེ། ཞི་བ་ལྷའི་གསུང་མིན་ཟེར་ནས་ཨེ་ནི་ཤེར་འབྱུང་བློ་གྲོས་ཀྱིས་འདི་གསུངས་པ་ཡིན་པ་རེད། ད་གང་ལྟར་ཡང་གཞུང་འདི་གི་ངག་གང། མདོ་སྡེ་ལ་འཇུག་པ་སྟེ། རྗེ། མདོ་སྡེ་ལ་འཇུག་པ་ཟེར་ནས་ཚུལ་ཁྲིམས་ཀྱི་བསླབ་པ་སྟོན་པའི་འདུལ་བར་སྣང། ཤེས་རབ་ཀྱི་བསླབ་པ་སྟོན་པའི་མངོན་པ་དང་མི་འགལ་བ། ངོ། དེ་ནི་འདྲི་བའི་རྟགས། མདོ་སྡེ་ལ་འཇུག། དེ་ནས་འདུལ་བའི་ལྷ། སེམས་ཀྱི་བསླབ་པ་སྟོན་པའི་མདོ་སྡེ་ལ་འཇུག། ཚུལ་ཁྲིམས་ཀྱི་བསླབ་པ་སྟོན་པའི་འདུལ་བར་སྣང། ཤེས་རབ་ཀྱི་བསླབ་པ་སྟོན་པའི་མངོན་པ་དང་མི་འགལ་བ་དེ། གལ་ཏེ་སངས་རྒྱས་གསུང་དུ་འདོད་ན། ཐེག་ཆེན་གྱི་ཐེག་པ་ཆེན་པོའི་མདོ། རྣམས་ཨེ་ནི་པའི་ཟབ་ཁྱད་ཀྱིས་ཟབ་པ་དང་རྒྱ་ཆེ་བའི་ཁྱད་པར་ཆེན་པོ་ཡོད་དེ་ཡིན་ནི་དེ་ཐམས་ཅད་ནི་ཁྱེད་ཅག་གི་མདོ་དང་མཚུངས་པར་འདོད་པ་མིན་ནམ་ཅི། གལ་ཏེ་བཀར་འཇོག་བྱེད་མཚན་ཉིད། པས་མ་ཚང་བའམ་དེའི་ཁོངས་སུ་མ་གཏོགས་པ་གཅིག་གིས་ཐམས་ཅད་སྐྱོན་དང་བཅས་པར་འགྱུར་ན། ཁྱོད་ཀྱིས། ད་སངས་རྒྱས་ཀྱི་བཀར། འོ་བྷ་གའི། འདོད་དེ་ཡག་གི། དམན་མདོ་ལ་ཡང་ཨེ་ནི་སྐྱོན་འདི་མཚུངས། སྐྱོན་འདི་ཡོང་གི་རེད། མདོ་མཚུངས་གཅིག་གིས། དེ་དང་རིགས་མཐུན་པ་ཐམས་ཅད་ནི་རྒྱལ་བས་གསུངས་པ་ཅིས་མ་ཡིན། ཐེག་ཆེན་གྱི་ངག་གང། འོད་སྲུང་ཆེན་པོ་ལ་སོགས་པས་གཏིང་དཔོགས་པར་མ་གྱུར་པ། དེ་འདྲ་འདི་བས་ཟབ་པའི་ཁྱད་པར་དང་ལྡན་པས།

དེ་ལ་ད་སྟོང་ཉིད་ཀྱི་ལྟ་བས་ག་ད་ཨེ་ནས་པའི་ཐེག་ཆེན་གྱི་ད་པའི་ཐེག་ཆེན་གྱི་ལམ་གྱི་ཨེ་ནས་པའི་སྲིད་ཞིའི་མཐའ་གཉིས་བསལ་སྟངས་དེ་གསུང་གི་ཡོད་པ་རེད། སྲིད་ཞིའི་མཐའ་གཉིས་བསལ་བའི་མི་གནས་པའི་མྱང་འདས་སྒྲུབ་སྟངས་དེ་ག་འདྲས་རེད་ཟེར་ལབ་ན། རྨོངས་པས་སྡུག་བསྔལ་ཅན་དོན་དུ་ཆགས་དང་འཇིགས་མཐའ་ལས་གྲོལ་བ་ཟེར། ཨོ། ད་རྨོངས་པ་བདེན་འཛིན་ལ་བཞག་ནས་ད་བདེན་འཛིན། བདེན་འཛིན་གྱི་རྨོངས་པས་ཨེ་ནས་སྡུག་བསྔལ་བ་ཅན་གྱི་སེམས་ཅན་མཐའ་དག་གི་དོན་དུ། རྨོངས་པས་སྡུག་བསྔལ་ཅན་དོན་དུ། ནོངས་ཡིན་པ་རེད། ད་རྨོངས་པས་སྡུག་བསྔལ་བ་ཅན་གྱི་སེམས་ཅན་ཐམས་ཅད་ཀྱི་དོན་དུ། ཆགས་པ་འཁོར་བར་ལྷུང་བ་དང། མདོར་ན་ཆགས་པ་དེས་འཁོར་བའི་ཡོད་མཐའ་བྱེད།

ཁ་དོག་ཐོག་མཐའ་མའི་ནང་ལོགས་ལ་ཡ། སྲིད་མཐའ་གནོན་པའི་ལྷག་མཐོང་སྟོབས་དང་བྲལ། ཞི་མཐའ་གནོན་པའི་སྙིང་རྗེའི་རླན་གྱིས་དབེན། ཕལ་ཆེར་སྲིད་པར་འཕེན་པར་བྱེད་པ་ཡི། ཞི་གནས་སྤངས་ཏེ་ཟུང་འབྲེལ་སྒོམ་པར་ཤོག་ཞེས་ནས། འོ་དེ་འདྲ་གསུངས་པ་རེད། ད་ནི་སྲིད་མཐའ་དེ་ལྷག་མཐོང་གིས་གནོན། ཇི་ལྟ་བ་རྟོགས་པའི་ལྷག་མཐོང་གིས་གནོན། ཞི་མཐའ་དེ་སྙིང་རྗེས་གནོན། ཨོ་ད་གལ་ཏེ་ནི་སྙིང་རྗེ་དང། ཇི་ལྟ་བ་རྟོགས་པའི་ལྷག་མཐོང་གི་ཉམས་ལེན་ཨེ་ནི་ཡག་པོ་ཞིག་མེད་པར་བྱས། ཨ་ནི་སྒོམ་ཟབ་པོ་ག་འདྲ་ཞིག་ཡོད་པ་ཡིན་ན་ཡང་དེ་ཨེ་ནི་ཕལ་ཆེར་གྱི་སྲིད་པ་འཁོར་བའི་སྐྱེ་བ་འཕེན་ཡོང་བ་ཞིག་ཆགས་ཡོང་བ་རེད་ཨོ་གསུངས་པ་ནང་བཞིན་ཨོ་ད་གང་ལྟར་བའི་སྲིད་ཞིའི་མཐའ་གཉིས་སེལ་ཡ་དེ་ཨེ་ནི་སྟོང་ཉིད་སྙིང་རྗེ་ཟུང་དུ་འཇུག་པའི་ལམ་ལ་བརྟེན་ནས་ཨེ་ནི་འགྲོ་དགོས་ཀྱི་ཡོད་རེད་གསུངས། འདི་ནི་སྟོང་ཉིད་འབྲས་བུ་ཡིན་དེ་ལྟར་སྟོང་པ་ཉིད་ཕྱོགས་ལ་སུན་འབྱིན་པ་ནི་འཐད་མ་ཡིན། རྒྱུ་མཚན་དེས་ན་ཐེ་ཚོམ་མི་ཟ་བར་སྟོང་པ་ཉིད་ནི་བསྒོམ་པར་བྱ། ཉོན་མོངས་ཤེས་བྱའི་ཉོན་མོངས་པ་དང། བདག་ལ། བློ་གང་སྐྱེས་ན་རང་རྒྱུད་ལྡན་གྱི་གང་ཟག་ཉོན་མོངས་པར་བྱེད་པ་དང། ཨེ་ནི་གཙོ་བོ་ཐར་པ་ཐོབ་པ་ལ་བར་དུ་གཅོད་པར་བྱེད་མཁན་གྱི་ཉོན་མོངས་པའི་སྒྲིབ་པ། ཨེ་ནི་གཙོ་བོ་ཨེ་ནི་ཤེས་བྱ་ཤེས་པ་ལ་བར་དུ་གཅོད་པར་བྱས་ནས་ཨེ་ནི་རྣམ་མཁྱེན་ཐོབ་པ་ལ་ཡང་བར་བར་དུ་གཅོད་ཡོང་མཁན་གྱི་ཤེས་བྱའི་སྒྲིབ་པ་བྱས་ནས། དེ་འདྲ་བའི་སྒྲིབ་པ་གཉིས་པོ་དེ་ཡི་མུན་པའི་གཉེན་པོ། ཨེ་ནི་སྟོང་པ་ཉིད། སྟོང་ཉིད་རྟོགས་པའི་ཤེས་རབ་ཀྱིས། སྟོང་ཉིད་རྟོགས་པའི་ཤེས་རབ་དེ་ཉིད་ཡིན་པས། མྱུར་དུ། ཨེ་ནི་ཐམས་ཅད་མཁྱེན་པའི་གོ་འཕང་ཐོབ་པར་འདོད་པས། འོ་དེ་དེ་བས་ནི། སྙིང་རྗེས་ཟིན་པའི་ཐབས། ཐབས་ཀྱི་རྣམ་པ་ཀུན་དང་ལྡན་པའི་སྟོང་ཉིད་དེ་ནི་ཇི་ལྟར་བསྒོམ་པར་མི་བྱེད་དེ་སྟོང་ཉིད་བསྒོམ་དགོས་པ་རེད། དངོས་པོ་གང། བདག་བདེན་འཛིན་ཡིན་པ་རེད། ད་ད་བདེན་འཛིན། བདེན་འཛིན། དངོས་པོ་གང་དེ་བདག་གང་བདག་བདེན་འཛིན། ཨེ་ནི་པའི་སྡུག་བསྔལ་མཐའ་དག་སྐྱེད་པར་བྱེད། ཉོན་མོངས་མཐའ་དག་སྐྱེད་པར་བྱེད། དེ་ལ་བརྟེན་ནས་པའི་ལས་བསགས་ནས་ཨེ་ནི་སྡུག་བསྔལ་དྲངས་ཡོང་བ་ཡིན། དངོས་པོ་གང་སྡུག་བསྔལ་མཐའ་དག་སྐྱེད་པར་བྱེད་པ་དེ་ལ་སྐྲག་པ་སྐྱེ་བར་འགྱུར་ན། དེ་འདྲ་བའི་བདེན་འཛིན་གྱི་དངོས་པོ་དེ་ད་ཨེ་ནི་པའི་དྲུངས་ནས་སུན་འབྱིན་མཁན་གྱི་ཨེ་ནི་སྟོང་པ་ཉིད་ཀྱི་ལྟ་བ། སྡུག་བསྔལ་མཐའ་དག་ཞི་བར་བྱེད་པ་དེ་ལ་ཨེ་ནི་འཇིགས་པ་ཇི་ལྟར་སྐྱེ་སྟེ་སྐྱེ་རིགས་ཀྱི་མ་རེད། གལ་ཏེ། འོ་ནི་སྲིད་པ་འཁོར་བའི་སྡུག་བསྔལ་མྱོང་མཁན་གྱི་བདག་རང་ངོས་ནས་གྲུབ་པའི་བདག་གཅིག་རྐྱེན་གཞན་ལ་ལྟོས་པ་མེད་པར་རང་ངོས་ནས་གྲུབ་པ་ཞིག་ཡོད་པ་ཡིན་ན་ནི། གལ་ཏེ་བདག་འགའ་ཡོད་ན་ནི། འོ་ནི། སྟོང་པ་ཉིད་མི་འཐད་དེ། འོ་ནི། དངོས་པོའི་གནས་ཚོད་ལ་ཆོས་རྣམས་རང་བཞིན་གྱིས་གྲུབ་པ་ཡིན་ན། འོ་ནི་ཆོས་རྣམས་རང་བཞིན་གྱིས་སྟོང་པའི་སྟོང་ཉིད་ཀྱི་རྣམ་གཞག་དེ་ནི་རྒྱུ་མཚན་མེད་པ་རེད། འོ་ནི། འཐད་པ་དང་བྲལ་བ་ཡིན་པ་རེད། འོ་དེ་སྒྲུབ་པའི་སྒྲུབ་བྱེད་མེད་པ་ཡིན་པ་རེད། དེ་འདྲ་ཡིན་པ་ཡིན་ན་ཅི་ཡང་རུང་ལས་འཇིགས་པར་འགྱུར་ན། འཇིགས་པར་འགྱུར་བ་ཞིག་ན། བདག་ཉིད་འགའ་ཡང་ཡོད་མིན་པས། འོ་བདག་ཉིད་རང་ཡིན་ནས། གང་ལྟར་རང་གཅེས་པར་འཛིན་ཡག་གི་བདག་ངོ་བོ་ཉིད་ཀྱིས་གྲུབ་པ་ཞིག་གཏན་ནས་ཡོད་མ་རེད་དེ་འདྲ་ཡིན་པ་ཡིན་དུས་འཇིགས་པར་འགྱུར་བ་དེ་སུ་ཞིག་ཡིན། ད་གནས་ལུགས་ལ་དཔྱད་ཡོང་ཡིན་ཙང། འཇིགས་པར་འགྱུར་བ་སུ་ཞིག་ཡིན།